ད་དེ་ཡོང་ལ་ང་ཚོ་གཅིག་དང་པོ་དེ་ང་གཉིས་དོ་ཆེ་ད་དངུལ་ལབ་དུས་དང་པོ་དེ་རིང་ང་གཉིས་ཀྱིས་བཤད་ཡ་དེ་དངུལ་གྱི་ངོ་སྤྲོད་འདྲ་བོ་ཅིག་ལབ་དགོས་རེད་དངུལ་ལབ་ན་ག་འདྲ་ལ་གོ་ཡོད་མེད་དེ་ལས་འདྲ་བོ་ཅིག་བཤད་ནི་དེ་རྗེས་ནས་མར་དེ་ལ་ལེ་ཚན་མང་པོ་ཅིག་བཟོ་ར་ལེ་ཚན་གཉིས་པ་དེ་ད་དངུལ་གྱི་བྱུང་རིམ་ག་འདྲ་ཡོད་མེད་འདྲ་བོ་ད་ནི་གསུམ་པ་ང་ཚོ་བོད་ནང་ནས་ནི་བོད་ནང་ལ་དངུལ་གྱི་ནི་ག་འདྲ་ཅིག་འགྲོ་སྟངས་ག་འདྲ་ཅིག་ཡོད་རེད་ག་འདྲ་ག་འདྲ་ཡོད་རེད་ལབ་ཅིག་དང

ཨ་ལེ་རེད་རེད་རེད་ད་དེ་ག་ས་ག་ལ་རེད་ན་ཆོས་ཚོགས་རྩ་ཡ་དེ་འདྲ་ཡིན་གྱི་རེད་ད་ང་ཚོ་རྩ་ལ་ཡིན་པ་ཡིན་ན་ད་འཛམ་གླིང་ནང་ནས་བྱས་ན་ཕལ་ཆེར་ད་ང་ཚོ་ཨང་གསུམ་པ་འདྲ་བོ་ཨང་ཨང་གཉིས་པ་འདྲ་བོ་ཆགས་བསྡད་ཡོད་ད་རྒྱ་ནག་དུ་ད་དེ་འདྲའི་ཛ་དྲག་ཆགས་བསྡད་ཡོད་མ་རེད་འདི་བྱས་ནས་ད་ཁོང་ཚོ་དངོས་གནས་ཀྱི་གནས་ཚུལ་དེ་ག་རེ་ཡིན་མིན་ང་ཚོ་ཧ་གོ་མ་རེད་ད་ང་ཚོ་དཔེ་ཛ་དྲག་ད་ལྟ་ཀྱི

མི་ལ་དེ་ག་རེ་རེད་འདུག་དེ་ད་ལ་ད་ག་རེ་ལབ་དགོས་རེད་ད་ད་ང་ཚོ་གི་གནས་སྟངས་དེ་ག་རེ་རེད་ན་ད་ང་ཚོ་ལྟད་མོ་དེ་ཡ་ཡ་ལྟད་མོ་དེ་འདྲ་ནང་ལ་མི་རོ་ལངས་དེ་འདྲ་མང་པོ་སླེབས་པའི་འཛིང་རེས་དེ་དེ་ལུང་པ་གང་ན་རོ་ལངས་ཀྱི་ཆགས་བསྡད་ཡ་ནི་འདྲ་བོ་ཡོད་རེད་རེད་རེད་འོ་དེ་འདྲ་འགྲོ་ཚར་གི་འདུག་ད

ཡོ་མ་རེ་ལ་གོར་ད་ངུ་ལ་དེ་ད་ད་ཡང་ཁྱད་པར་གྱི་ཆེ་ཞེ་གོར་ད་ད་ཁམ་ཁྱད་པར་གོར་ལ་ན་ང་ཚོ་ད་ད་ཕེ་ཇོ་དང་དེ་གི་ངུ་དེ་ད་ངུ་ནི་ངུ་རེ་བེ་ལ་ན་མ་རེ་ཨེ་སི་ལ་གོར་ད་མི་ཚུ་ངུ་ནི་ངུ་དེ་ག་རེ་ལ་གོར་ལ་ན་རིན་ཐང་གི་ཁོ་རང་ལ་རིན་ཐང་གི་གོར་ཨེ་སི་རིན་ཐང་དེ་ནི་དུས་ཚོད་ལ་དཔག་པའི་ནི་རྩ་བ་ཉིད་ནས་འགྱུར་བ་འགྲོ་ཡོད་མ་རེད་ཁོ་རང་གི་དུས་ཚོད་དེ་ནི་དུས་ཚོད་ལ་བརྟེན་ནས་ཁོ་རང་གི་རིན་ཐང་དེ་རང་ཆགས་ཏེ་བསྡད་དགོས་རེད་ར། ཁྱོད་སྒོར་མོ་བཅུ་ཡོད་ན་ང་ད་ལྟ་སྒོར་མོ་བཅུ་ཡོད་ན། ཨ་ནི་ལོ་བཅུ་རྗེས་རང་ངས་སྒོར་མོ་བཅུ་དེ་སྒོར་མོ་བཅུ་གི་རིན་ཐང་རང་མི་ཤེས། ཨ་ནི་དེ་མར་ཆག་དེ་ཡང་དྲུག་འདྲ་ཡོང་ཆོག་གི་མ་རེད་ལགས།

ཡིན་ན་ཡིན་ད་ཀྱི་ཉིན་ན་ང་ཡོད་མ་ར་ཡོད་མ་ད་དི་དི་ངེ་ད་ཀྱི་ཤི་ན་བུ་མོ་ང་གི་ཆ་ར་ཡི་རི་ཉི་དོང་ཀྱི་ད་ཡིན་ནེ་ང་ང་ཉི་ཕི་གེ་ལ་ཡོད་དུ་ཙམ་པ་ཡིན་ནེ་ནི་ཁ་ན་བུ་མོ་ང་གི་ཆ་ར་ཡི་ར་གང་ན་བུ་མོ་ང་ར་རེ་རེ་རེ་དེ་ར་བ་དེ་ས་ན་བུ་མོ་ཅུ་ཆ་ར་རེ་རེ་བུ་མོ་ང་གི་ཆ་ར་པེ་ཀ་ལེ་ཧ་པུ་ཆ་ཚ་ར་ནི་དི་གི་ཁར་ཐོང་གོ་ལ་ན

ད་ད་ནད་ཆེན་དངུལ་ཡོད་མ་རེད་ར་ཨེ་མ་ཡིན་ན་དངུལ་ཡོད་རེད་གར་ཆེ་ལ་ན་པེ་རོ་ཆ་ཆ་ན་ད་ངེ་མ་ཡིན་ན་ཨེ་མ་ཡིན་ན་དངུལ་ཡོད་རེད་ད་ད་ཡིན་ན་དངུལ་ཡོད་མ་རེད་ལ་ན་གར་ལ་ད་ད་ང་ཚོ་ད་དེ་གི་ད་ལ་དང་རོ་ཅི་ཁེན་ད་ར་ཅི་ལབ་སམ་མི་ཅི་ད་ད་གར་ལ་ཨོ་ལ་ན་ངེ་མ་ཡིན་ན་ཨ་རི་གི་ད་ད་དངུལ་གོ་ཡོད་ར་ཨ་རི་གི་དངུལ་གོ་དེ་གཞུང་གི་གར་སེ་པར་ཉེ་དྲུ་ནས་པར་ཆུ་གོ་མ་ར་ད་ཨ་རི་གི་དངུལ་སྒོར་དེ་ཡི་གཞུང་ག་ཚོད་པར་འདོད་པར་ཆོག་གི་ཡོད་པ་མ་རེད་ཨ་ནི་དེ་ག་རེ་ལ་བལྟས་ནས་པར་དགོས་རེད་ལབ་ན་ཨ་རི་གི་ད་ལྟ་ཁོ་རང་ཚོ་གི་ད་དབུས་ཀྱི་དངུལ་ཁང་ཅིག་ཡོད་ར་ཨ་རི་དབུས་ཀྱི་དངུལ་ཁང་ཅིག་ཡོད་ར་ཨོ་དེ་ནང་ལོགས་ལ་གསེར་ག་ཚོད་ཡོད་མེད་མ་གསེར་ག་ཚོད་ཡོད་མེད་ལ་དཔག་པའི་དེ་ལ་ཡོད་དཔག་པའི་ཁོང་ཚོ་དངུལ་པར་དགོས་རེད་ད་ང་ཚོ་སྒོར་མོ་གཅིག་འཁྱེར་ནས་འགྲོ་ནས་ཨ་ནི་དངུལ་ཁང་ལ་ཕར་ཕྱིན་ན་དངུལ་དེ་མོ་སེ་གོ་ལ་ན་ལ་ཡོར་དེ་དུ་ཙམ་པ་ནི་ལ་ཡོར་ད་དངུལ་དེ་སེ་སེ་གི་ནི་རིན་ཐང་ད་གཅིག་པ་ཅིག་ཅང་ལེ་ཤོར་ད་ད་སེ་དེ་ཆེ་ཆེ་ག་རེ་ཡོར་ལ་ན་སེ་དེ་ནི་དང་ཤོ་གོར་དེ་རེ་ད་སེ་གི་གྲང་ག་དེ་ལ་དེ་གོ་རོ་ད་ཏེན་ཇ་རོ་ཅིག་དེ་དེ་སེ་ཡ་ཕ་ཡོ་ནི་མེ་ཤི་ད་སེ་འཛམ་གླིང་ལ་སེ་ག་ཚི་ཡོ་བ་དེ་རང་རྒྱ་མེ་ཤི་ཅིག་སེ་གི་དེང་སང་ཅིག་ཚན་རིག་དུ་ནི་ས་བ་སོ་ཐོ་ཡ་ག་ལེ་ཧ་པོ་ཤི་བ་ཆ་དེ་རོ་དེ་ནས་བཟོས་ན་ཡང་དེ་ནས་འགྲོ་སོང་དེ་ལས་ཁྱད་འདྲ་བ་ཁྱད་འདྲ་བ་ཡོད་ར་ཁྱད་འདྲ་བ་ར་ཨོ་དེ་བྱས་ནས་གསེར་དེ་གི་ཁོ་རང་གི་ད་མི་ད་མི་མང་པོ་ཞིག་ལབ་ཀྱི་ཡོད་རེད་ང་ཚོ་གི་ག་ལབ་དགོས་རེད་འཛམ་གླིང་གི་དཔལ་འབྱོར་དེ་གསེར་གྱི་ནི་མར་ཆག་ཉམས་བཟོ་ཐུབ་རེད་ད་ཡི་ཡ་མ་གི་ཕར་ཆ་ཤི་ན་ཚོ་ནི་མར་ཆག་ཆག་ཐུབ་རེད་ག་ཅི་ན་ཁོ་གི་རིན་ཐང་དེ་ག་དུས་ནི་བརྟན་འཇགས་དེ་བསྡད་ཡོད་རེད་ད་སྔོན་མ་ནས་དེ་ནི་ཆགས་བསྡད་ཡོད་ར་ནི་དེ་བྱས་ནས་ད

རིན་ཐང་དེ་ཏིག་གི་ཡོད་རེ་མི་ཤིས་ད་ཨ་རིག་གི་གོམ་མོ་གཅིག་དེ་ལ་རྒྱབ་ལུགས་ལ་ནི་ག་ཁེ་ཡོད་མར་ད་ངེ་མ་ད་སེ་གི་དེ་ཡོད་ར་སེ་གི་ཁ་ལ་ཝུ་ཏེན་ཤི་ཏེན་དེ་སེ་ར་ད་ད་ད་ཡིན་ན་འཛམ་གླིང་སུ་ཡིན་ནི་སུ་ཡིན་ནི་ཚང་མ་གི་ད་ངུ་གོ་ཤུ་གུ་ཤུ་གོར་ལ་ཝུ་ར་ཤུ་ངུ་ཤུ་ངུ་དེ་ལ་ནི་སུ

ནང་ལ་འཛུལ་རེ་ད་རེ་ལག་པ་འཁྲུད་རེད་ཤག་ཕྱི་ལོགས་འགྲོ་ན་ནང་ལ་འཛུལ་ཡག་རེད་ཤག་ཁ་རས་རྒྱག་ཡག་རེད་ཤག་རེ་དང་ད་ལོ་ཐུག་མི་ད་སེང་གེ་ང་ཚོ་གི་དེ་ལ་ཉན་མཁན་རྣམ་པ་ཚོ་ནི་ཐུང་ཁ་ལ་བར་དུ་ཚོ་ཐུང་རྒྱ་ནང་རུ་ཅི་དེ་ང་ཚོ་གི་མེ་འབ་རེ་རེ་རེ་ཀུ་ཟིལ་ཐུ་རྒྱ་ནང་རུ་ཤ་ཡིན་རྣམ་པ་ཚོ་མ་ལ་དེ་ནི་དེ་ནི་འཇོག་ཏུ་ཨ་ནི་མེ་ཡང་དེ་ཉོ་དུ་རྩ་མེད་དུ་འགྲོ་ཡིན་མེན་དུ་ཤུགས་ཡོད